ཚུགས་ཁས་ལེན་བྱེད་ཡོང་ལ་བྱེད། ད་ད་ནས་བཟུང་སྟེ་ངས་སྡིག་སྤོང་དགེ་སྒྲུབ་དེ་མི་དགེ་བ་བཅུ་པོ་དེ་ཡག་པོ་ཅིག་ཧ་གོ་བྱས་ནས་སྡིག་སྤོང་དགེ་སྒྲུབ་དེ་དཔེ་ཚུལ་བཞིན་དུ་བྱེད་ཀྱི་ཡིན་ཟེར་ནས་ཨོ་ད་དེ་ཁས་ལེན་ཁས་ལེན་བྱས་ཨོ་ཐུགས་རྗེ་གོ་ཡོང་ཨོ་ད་སྐྱབས་འགྲོ་ངོ་མ་དེ་ཆགས་འགྲོ་རེད་གོ་སོང་ཨ་ནི་འབྲིང་གི་གང་ལ་བལྟ་གོ་ཡང། འཁོར་བའི་སྡུག་བསྔལ་ལས་སྐྱོབ་པ་སེ་ཨེ་བྱེད་དེ་ནི་གང་ཟག་གི་བདག་འཛིན་དང་དེ་དེ་ཚོ་ལ་དེ་ནི་འཇིགས་སྣང་གོ་དེ་སྐྱེས་ནས་ལས་ཉོན་གྱི་སྐྱེ་བ་ལེན་དང་ལ།

འདོད་ཆགས་མི་དགེ་བ་བཅུའི་ནང་གཅིག་ཆགས་པ་རེད་ད་དེ་ཤེས་ན་འགྲིག་ཤེས་གང་སླ་མོ་དེ་ལ་ཤེས་ན་འགྲིག་མི་འདུག་བསམ་བཞིན་ཐོག་མེད་ཤེས་པའི་ཐབས་ཤེས་བྱས་ནས་གོ་མ་ཤེས་པ་ཤེས། མ་ཤེས་པ་ཅིག་བཀག་བསྐྱངས་ན་དེ་ནི་དགེ་བ་བཅུའི་ནང་གཅིག་ལས་པར་བའང་མིན་ནས་གབ་སྟེ་བར་དུ་འགྲོ་བར་བ་ཤེས་ས། མི་དགེ་བ་སྣ་རེ་རེའི་ནང་ནས་བས་ཏེ་གང་ཐུབ་ཐུབ་ཅིག་སྤོང་ཡས་བྱས་ད་ཁོ་སྤོང་ཟེར་ཡས་ཁོ་སྤོང་ཐུབ་པ་བྱུང་ན་དགེ་བ་སྣ་གཅིག་འགྲུབ་པ་རེད་དེ་ཨ་ཨོ་དུག་བྱས་ནས་ད་ངས་གང་ཐུབ་ཐུབ་ཅིག་ད་བྱེད་ཀྱི་ཡིན་ད་སྔར་དང་མི་འདྲ་བ་ཅིག་མ་བྱས་ན་ད་ཞེ་དྲག་རང་མི་ཚེ་རྩིས་ཞེ་དྲག་རྒྱག་དགོས་འདུག་ད་མི་ཚེ་ད་ག་ཚོད་སླེབས་ཚར་རེད།